མཐོང་གའི་གླིང་ཕྲན་གྱིས་རྒྱ་ནག་ལ་བུ་ལོན་ཁྱོན་བསྡོམས་རྒྱལ་ཁབ་དེའི་ཐོན་སྐྱེད་ཕྱོགས་བསྡོམས་ཀྱི་བརྒྱ་ཆ་ཉིས་རྩ་ལྔ་ཙམ་འཕྲད་ཡོད་པས། གླིང་ཕྲན་དེར་རྒྱ་ནག་གི་གནོན་ཤུགས་ཇེ་ཆེར་འགྲོ་བའི་སེམས་འཚབ་ཅན་གྱི་གནད་དོན་ཞིག་ཏུ་གྱུར་ཡོད་འདུག་མཐོང་གའི་གླིང་ཕྲན་ནི་མི་འབོར་འབུམ་གཅིག་ཙམ་ལས་མེད་པའི་ལུང་ཁུག་ཞིག་ཡིན་ཀྱང་འཛམ་གླིང་ནང་གི་སྟོབས་ཆེན་རྒྱལ་ཁབ་ཁག་གི་སྟོབས་ཤུགས་འགྲན་རྩོད་བྱེད་ས་ཞིག་ཏུ་གྱུར་ཡོད་འདུག། མཐོང་གའི་གཞུང་ཞབས་པ་རྣམས་ད་ཆ་ལས་ཁུངས་གསར་པ་ཞིག་ཏུ་ལས་ཀ་གནང་གི་ཡོད་པ་དང། སྒོར་ས་ཡ་བཅོ་ལྔ་ཅན་གྱི་འཛུགས་སྐྲུན་གསར་པ་དེ་ནི་རྒྱ་ནག་གིས་ལག་རྟགས་སྤྲད་པ་ཞིག་ཡིན་འདུག་འདས་པའི་ལོ་བཅུའི་ནང་རྒྱ་ནག་གིས་མཐོང་ག་ལ་སྒོར་ས་ཡ་བརྒྱ་དང་ལྔ་བཅུ་གཡར་ཡོད་འདུག་པས་མཐོང་གའི་གྲོས་ཚོགས་འཐུས་མི་ཟུར་པ་ཁྲེ་སི་ནི་ཧྥུའུ་ཀོ་ལགས་ཀྱིས་བུ་ལོན་ཕོན་ཆེན་དེ་རྒྱ་ནག་གི་ཐབས་བྱུས་ཡིན་པས་སེམས་འཚབ་ཆེན་པོ་འདུག་ཞེས་ཁོང་གིས་གསུངས་དོན། ད་ཆ་ང་ཚོའི་ལུང་པས་བུ་ལོན་ཕོན་ཆེན་པོ་དེ་འདྲ་ཕྱིར་སློག་མི་ཐུབ་པར་མགོ་ན་བསྡད་ཡོད་པས་རང་བཞིན་གྱིས་རྒྱ་ནག་དབང་ཆེ་བ་ཆགས་ཡོད། འོན་ཀྱང་མཐོང་གའི་ནང་ཡོད་པའི་རྒྱ་ནག་གི་སྐུ་ཚབ་འཐུས་མི་ཝང་པའོ་ཏུང་ལགས་ཀྱིས་རྒྱ་ནག་ལ་རྒྱབ་ལྗོངས་དམིགས་ཡུལ་གང་ཡང་མེད་ཅེས་ཁོང་གིས་གསུངས་དོན། ངས་བྱས་ན་ནུབ་ཕྱོགས་ཀྱི་རྒྱལ་ཁབ་རྣམས་ཁོ་ཚོ་དང་མཐོང་གའི་བར་འབྲེལ་བའི་ཐོག་གདེང་སྤོབས་དགོས་ཡོད་པ་ལས་དོན་མེད་རྒྱ་ནག་ལ་དོགས་པ་ཟ་དགོས་པ་དང་སྐྱོན་འཛུགས་བྱེད་དགོས་པ་གང་ཡང་མེད། ལོ་ཝི་སློབ་གཉེར་ཁང་གི་ཉམས་ཞིབ་པ་སྐུ་ཞབས Jonathan Pryke ལགས་ཀྱིས་ཞི་བདེའི་མཚོ་གླིང་མཐུན་འགྱུར་སྐོར་ལོ་བཅུ་ཙམ་ཉམས་ཞིབ་གནང་ཡོད་འདུག་ཁོང་གིས

སྐུ་ཞབས Pryke ལགས་ཀྱིས་ད་ཆ་དེ་རྒྱ་ནག་གི་དམག་ཇུས་ངན་པ་ཞིག་ཡིན་སྲིད་པ་རེད་ཅེས་ཡང་ཁོང་གིས། ང་ཚོ་སུ་ཞིག་གིས་རྒྱ་ནག་གི་དམིགས་ཡུལ་ངོ་མ་གང་ཡིན་པ་ཤེས་ཐུབ་ཀྱི་མེད། རྒྱ་ནག་གིས་ག་དུས་ཡིན་ན་ཡང་དོགས་པའི་གཞི་གང་ཡང་མེད་ཚུལ་བཤད་ཀྱང་ནུབ་ཕྱོགས་རྒྱལ་ཁབ་སུས་ཀྱང་དེ་ལ་ཡིད་ཆེས་ཀྱི་མེད། མཐོང་གའི་གླིང་ཕྲན་ནི་ད་ཆ་རྒྱ་ནག་གི་བུ་ལོན་ནང་ཐིམ་ཡོད་པས་མ་འོངས་པར་གནད་དོན་དེ་རྒྱ་ནག་གིས་བེད་སྤྱོད་གང་འདྲ་བྱེད་ཀྱི་རེད། གལ་སྲིད་དེ་དམག་ཇུས་ཞིག་ཡིན་ན་ཁོ་ཚོས་མཐོང་གའི་ནང་དམག་སྒར་འཛུགས་སྲིད་པ་རེད། དེ་ནི་ཨོ་སྟྲེ་ལི་ཡའི་བདེ་འཇགས་ལ་གནོད་ཚབས་ཆེན་པོ་ཞིག་རེད། ཡང་གལ་སྲིད་ངོ་མ་ཚོང་འབྲེལ་གྱི་དམིགས་ཡུལ་ཡིན་ན་རྒྱ་ནག་གིས་བཟང་སྤྱོད་དང་ལྡན་པའི་ཐོག་འཛུགས་སྐྲུན་ལ་རོགས་སྐྱོར་བྱེད་པ་ཡིན་ན་གནོད་སྐྱོན་གང་ཡང་མེད་པས་སེམས་འཚབ་མི་དགོས་པ་ཞིག་རེད། འོན་ཀྱང་ཐོང་གའི་གླིང་ཕྲན་ནང་གནས་གཞི་ཡོད་པའི་མི་འགའ་ཤས་ཀྱིས་ཁོང་ཚོའི་གླིང་ཕྲན་ནང་རྒྱ་ནག་གི་རྗེས་ཤུལ་ཧ་ཅང་ཁྱབ་ཆེ་རུ་འགྲོ་འདུག་ཞེས་འགྲེལ་བརྗོད་གནང་འདུག་གླིང་ཕྲན་དེའི་ནང་ཡོད་པའི་ཚོང་ཁང་མང་པོ་ཞིག་རྒྱ་མི་ལས་བྱེད་པས་གཉེར་བ་མ་ཟད། དངོས་རྫས་ཆ་ཚང་ཡང་རྒྱ་ནག་ནས་ཐོན་པ་ཡིན་འདུག་ཡུལ་སྐོར་སྤྲོ་འཆམ་པའི་ཚོང་ལས་བ་ཨོ་ལ་ཁུ་ལའེ་ལགས་ཀྱིས་ཁོང་ཚོར་ཚོང་ཟོག་ཉོས་པར་གདམ་ཀ་མང་པོ་མེད་ཅེས་ཁོང་གིས། ང་ཚོའི་དགོས་མཁོ་ཡོད་པའི་ཟས་རིགས་ཆ་ཚང་རྒྱ་ནག་ནས་ཡོང་གི་ཡོད། ཚོང་ཁང་ཁག་གི་སྦྱིན་བདག་བརྒྱ་ཆ་དགུ་བཅུ་གོ་དགུ་ཙམ་རྒྱ་མི་རེད། མདོར་བསྡུས་ནས་བཤད་ན་ང་ཚོའི་ཉིན་རེའི་འཚོ་བ་ཡང་རྒྱ་ནག་གི་སྟངས་འཛིན་འོག་ཡོད་པ་དང་གཅིག་མཚུངས་རེད། གསར་འགྱུར་དེ་ནི SBS ཀྱི་གསར་འགོད་པ Lin Evlin ལགས་ཀྱིས་ཕྱོགས་སྒྲིག་བྱས་པ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ།